དཔྱ་ཁྲལ་རྩིས་ལེན་གནང་འཆར་ཡོད་འདུག་དེ་ཡང་དོ་བདག་སོ་སོས་ཨོ་སི་ཀྲི་ལི་ཡའི་དཔྱ་ཁྲལ་ལས་ཁུངས་ལ་ཁྲལ་རྩིས་སྙན་ཞུ་འབུལ་རྗེས་རང་ཉིད་ཀྱི་ཡོང་འབབ་ལ་གཞིགས་ནས་དངུལ་ཕྱིར་སློག་བྱེད་དགོས་མིན་ཐག་གཅོད་གནང་ངེས་རེད། འདི་ལོར་ནད་རིམས་ཀྱི་རྐྱེན་རྒྱལ་ཁབ་ཀྱི་དཔལ་འབྱོར་སྲུང་སྐྱོབ་ཕྱིར་གཞུང་གིས་དཔྱ་ཁྲལ་ལ་འགྱུར་བ་འགའ་ཤས་བཏང་ཡོད་འདུག། Chartered Accountants Australia and New Zealand། ཞེས་པའི་ལྷན་ཚོགས་ཀྱི་ལས་བྱེད་པ Michael Crocker ལགས་ཀྱིས། ལས་ཀ་ཙག་ཙིག་གནང་མཁན་མང་པོ་ཞིག་འདི་ལོར་ཁྲལ་སྤྲད་མི་དགོས་པ་བཟོས་ཡོད་ཅེས་གསུངས་ཡོད། ལས་མི་ཞིག་གི་ཡོང་འབབ་ཁྲི་གཅིག་དང་བརྒྱད་སྟོང་ཉིས་བརྒྱ་ལས་ཉུང་བ་ཡིན་ཚེ། ཁྲལ་སྤྲོད་མི་དགོས་ལ། ཡང་དེ་བཞིན་མཐོང་མཆན་ལག་འཁྱེར་ཨང་བཞི་བརྒྱ་བཅུ་བདུན་དང་བཞི་བརྒྱ་དྲུག་ཅུ་རེ་གཉིས་ཐོག་ཡོད་པའི་ལས་མི་རྣམས་ཀྱི་ཡོང་འབབ་ཁྱོན་བསྡོམས་ཁྲི་གསུམ་དང་བདུན་སྟོང་ལས་ཉུང་བ་ཡིན་ཚེ་ཁྲལ་སྤྲོད་མི་དགོས་པ་ཡིན་འདུག་འོན་ཀྱང་ཁྲལ་སྤྲོད་དགོས་མིན་ལ་མ་ལྟོས་པར་ཁྱེད་ཀྱིས་ཁྲལ་རྩིས་སྙན་ཞུ་ངེས་པར་དུ་འབུལ་དགོས་པ་ཡིན་ཞེས Michael Crocker ལགས་ཀྱིས་འགྲེལ་བརྗོད་གནང་དོན།

ཁྲལ་རྩིས་གནང་སྐབས་ཁྱེད་ཀྱིས་གང་ཐུབ་གནས་ཚུལ་བདེན་པ་བཀོད་དགོས། དེ་ལྟར་མ་གནང་ན་དཔྱ་ཁྲལ་ལས་ཁུངས་ཀྱིས་ཁྱེད་ལ་ཉེས་ཆད་བཏང་ཆོག་པའི་ཐོབ་ཐང་ཡོད། ཨོ་སི་ཀྲི་ལི་ཡའི་གཞུང་གིས་ལས་ཡོད་ལ་རོགས་དངུལ་འབྲེལ་བབ Job Keeper ཞེས་པའི་བརྒྱུད། ཆ་རྐྱེན་ཚང་པའི་ལས་མི་རེར་བདུན་ཕྲག་གཉིས་རེའི་ནང་དཔྱ་ཁྲལ་གྱི་སྔོན་དུ་ཨོ་སྒོར་གཅིག་སྟོང་ལྔ་བརྒྱ་གནང་འཆར་ཡོད་འདུག།

གླ་ཆ་ཨོ་སྒོར་གཅིག་སྟོང་ལྔ་བརྒྱ་ལས་མང་བ་ཐོབ་ཀྱི་ཡོད་ན་གཞུང་གི་རོགས་དངུལ་ཚད་ཀྱི་དོད་དུ་གླ་ཆ་འཕར་མ་རྣམས་ལས་གཉེར་རང་གིས་མཁོ་སྤྲོད་གནང་དགོས་པ་ཡིན། དེ་ཡང Job Keeper རོགས་དངུལ་དེ་བླངས་ཚུལ་ཅུང་མགོ་རྙོག་པོ་ཡོད་ཀྱང་ལས་གནས་ཡོངས་ཀྱིས་དེ་བེད་སྤྱོད་གནང་ཐབས་བྱེད་དགོས་ཞེས Shukla ལགས་ཀྱིས་གསུངས་དོན། There is a།
གཞུང་གི་རོགས་དངུལ་དེ་རག་ཆེད་ཁྱེད་ཀྱིས་སྙན་ཞུའི་ཡིག་ཆ་ཞིག་བསྐང་དགོས་པ་ཡིན། ཡིག་ཆ་དེ་ནི་དཔྱ་ཁྲལ་ལས་ཁུངས་ཀྱི་དྲ་ཚིགས་ཐོག་ཕབ་ལེན་གནང་རྒྱུ་ཡོད། རང་ཉིད་ལ་ཆ་རྐྱེན་ཚང་ཡོད་ན་ཡིག་ཆ་དེ་བསྐང་ནས་སོ་སོའི་ལས་གཉེར་ལ་ཕུལ་དགོས། ལས་གཉེར་གྱིས་གནས་ཚུལ་ཆ་ཚང་རྟོག་ཞིབ་གནང་རྗེས་དཔྱ་ཁྲལ་ལས་ཁུངས་ལ་སྙན་ཞུ་འབུལ་ནས་ལས་མིའི་ཚབ་ཏུ་རོགས་དངུལ་དེ་བླང་ངེས་རེད། དེ་བཞིན་ཤུག་ལ་ལགས་ཀྱིས། Uber མོ་ཏྲ་བཏང་མཁན་དང་ཁ་ལག་འདྲེན་འཁོར་བ་རྣམས་ཀྱིས་བྱུང་འཛིན་ཡོངས་ལེགས་པར་ཉར་ཚགས་གནང་ན་ཁྲལ་རྩིས་སྐབས་བེད་སྤྱོད་ཡོང་ངེས་རེད་ཅེས་ཁོང་གིས་གསུངས་དོན། An Uber driver would be eligible to claim fuel insurance. Uber མོ་ཏྲ་བཏང་མཁན་ཡིན་ན་སྣུམ་དང་མོ་ཏྲ་དེབ་སྐྱེལ་གླ། ཉེན་སྲུང་ཡིག་ཆ། མོ་ཏྲ་བཟོ་གླ་འཁྲུད་གླ་སོགས་ཀྱི་བྱུང་འཛིན་ལེགས་པོ་ཉར་པ་ཡིན་ན་ཁྲལ་རྩིས་སྐབས་དངུལ་དེ་དག་ཡོང་འབབ་ལས་ཕྱིར་འཐེན་བྱེད་ཆོག་དེ་བཞིན་མོ་ཏྲའི་ནང་མི་ཡར་སྐྱེལ་མར་སྐྱེལ་སྐབས་ཁ་པར་བེད་སྤྱོད་བྱེད་དགོས་པས་དེའི་རིན་པ་དང། མོ་ཏྲ་བཀག་འཇོག་བྱེད་པའི་གླ་སོགས་ཕྱིར་འཐེན་གནང་ཆོག། དེར་བརྟེན་ཁྱེད་ཀྱིས་བྱུང་འཛིན་རྣམས་ངེས་པར་དུ་ཉར་ཚགས་གནང་དགོས། ཨོསྟྲེ་ལི་ཡའི་གཞུང་གིས་ཁྱིམ་དུ་ལས་ཀ་གནང་མཁན་ལས་མི་ས་ཡ་མང་པོར་ལས་དུས་ཆུ་ཚོད་གཅིག་ལ་སེན་བརྒྱད་ཅུ་རྩོད་ལེན་གནང་ཆོག་གི་ཡོད་པ་བཟོས་ཡོད་ལ། རང་ཉིད་ཀྱིས་ལས་ཀའི་ཆེད་འགྲོ་གྲོན་བཏང་བ་རྣམས་ཀྱི་བྱུང་འཛིན་ཉར་ཚགས་གནང་དགོས་ཞེས་ཤུག་ལ་ལགས་ཀྱིས་གསུངས་དོན། ཁྱེད་ཀྱིས་སོ་སོའི་ནང་ལ་ལས་ཀ་བྱེད་སྐབས་འགྲོ་གྲོན་གང་ཕྱིན་པ་ཆ་ཚང་ཐོ་འགོད་གནང་དགོས། དེ་ཅུང་དཀའ་མོ་ཡོད་ཀྱང་དེ་ལྟར་གནང་པ་ཡིན་ན་ཁྲལ་རྩིས་སྐབས་སྟབས་བདེ་མོ་ཡོང་ངེས་རེད། ཡང Michael Crocker ལགས་ཀྱིས་སྤྱིར་ཁྲལ་རྩིས་གནང་སྟངས་སྟབས་བདེ་མོ་ཡོད་རེད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། ཨོས་ཏྲེ་ལི་ཡའི་དཔྱ་ཁྲལ་ལས་ཁུངས་ཀྱི་མཉེན་ཆས་བརྒྱུད་ཁྱེད་ཀྱི་བྱུང་འཛིན་རྣམས་དཔར་རྒྱག་ནས་སྣོན་འཇུག་བྱེད་ཆོག་དེ་ལྟར་གནང་ན་ཁྱེད་ཀྱི་ཤོག་གུའི་བྱུང་འཛིན་རྣམས་བརླག་འཐོར་སོང་ན་ཡང་སྐྱོན་མེད། ཁྱེད་ཀྱིས་དཔྱ་ཁྲལ་རྩིས་ཁྲ་སྐོར་གནས་ཚུལ་རྒྱས་པའི་ཆེད་ཨོས་ཏྲེ་ལི་ཡའི་དཔྱ་ཁྲལ་ལས་ཁུངས་ཀྱི་དྲ་ཚིགས་དུ་བསྐྱོད་ཆོག་ལ་ཁ་པར་ཨང་གཅིག་གསུམ་གཉིས་བརྒྱད་དྲུག་གཅིག་ཐོག་ཐད་ཀར་འབྲེལ་བ་གནང་ནས་རོགས་སྐྱོར་བླངས་ཆོག། ཡང་ཁྱེད་ཀྱི་ལོ་རེའི་ཡོང་འབབ་ཨོ་སྒོར་ཁྲི་བདུན་ལས་ཉུང་བ་ཡིན་ཚེ་ཁྱེད་ལ་རིན་མེད་དུ་ཁྲལ་རྩིས་རོགས་སྐྱོར་གྱི་ཐོབ་ཐང་ཡང་ཡོད་སྲིད་པ་རེད། གལ་སྲིད་ཁྱེད་ལ་སྐད་སྒྱུར་རོགས་རམ་དགོས་ཚེ་གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག་ཁ་པར་བཏང་ནས་དཔྱ་ཁྲལ་ལས་ཁུངས་ལ་མཐུད་རོགས་ཞེས་རེ་སྐུལ་ཞུ་ཆོག་པ་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།